དེ་འདྲའི་མང་པོ་ཅིག་གི་ལོ་རྒྱུས་ནི་ང་ཚོས་ཁོ་རང་ཚོའི་རྒྱལ་པོ་སྐོར་ལ་ཧ་གོ་གོ་རེད་འདི་འདྲ་ཅིག་ལབ་པ་རེད། ད་གལ་སྲིད་ཅིག་གིས་མི་དཀྱུས་མ་སྐོར་ལ་ཡང་ང་ཚོས་ཀྱིས་སློབ་སྦྱོང་བྱེད་དགོས་ཡོད་ན་ཁོ་རང་ཚོའི་སྐོར་ལ་ལོ་རྒྱུས་ཇི་བཞིན་ཡོད་ན། ད་ང་ཚོ་ཁུངས་གཏམ་མ་གསུངས་ན་འདི་ཡོད་རེད། དྲི་བ་འདི་འདི་རེད་རེད་པ། ད་ལན་འདི་ག་རེད་ཞུ་ན་ཡོད་རེད། ད་གལ་སྲིད་ཅིག་གིས་མི་དཀྱུས་མ་སྐོར་ལ་ཡང་ང་ཚོས་སྦྱང་ཡོད་ན་ཁོ་རང་ཚོས་ཀྱིས་ནི Sources འདི་གས་དེ་ང་ཚོས་ཡོད་རེད་ལབ་དགོས་རེད། ད Sources ཁུངས་གཏམ་མ་གསུངས་ན་ནི

ད་སྒྲུང་འདི་ག་འདྲས་རེད་ལབ་ན་ཨ་ནེ་སྔོན་མ་སྔོན་མ་ད་ལྟ་རྒྱལ་པོ་ངན་པ་ཅིག་ཡོད་རེད་ཁོ་རང་ཉི་མ་གཅིག་ཨ་ནེ་གཅིག་མི་མང་གིས་ཁོ་རང་སྐོར་ལ་ཡ་བསམ་བློ་ག་འདྲ་ཅིག་བཏང་གི་ཡོད་མེད་འདིའི་སྐོར་ལ་ཡ་ཤེས་ཡ་ལ་ཡ་ཨ་ནེ་ཉི་མ་གཅིག་ཁོ་རང་གིས་ག་རེ་བྱས་རེད་ཞུ་ན་ཨ་ནེ་དུག་ལོག་འདི་འདྲས་མི་དཀྱུས་མ་ནང་བཞིན་གཅིག་གོན་བྱས་ཨ་ནེ་གྲོང་གསེབ་ཅིག་ནང་ཕྱིན་རེད་ད་གྲོང་གསེབ་འདི་ནང་ཕྱིན་དུས་སྐབས་ལ་ཡ་མི་མང་མང་ཅིག་གིས་ཁོ་རང་ལ་ཡ་ཁ་བཏང་དགོས་རེད་ཁོ་རང་འདི་འདི་བྱེད་ཀྱི་མི་འདུག་ཟེར་བ།

དུམ་བུ་ད་མ་སོང་ན་དུམ་བུ་དབྱེ་བ་ཆགས་འགོ་ཚུགས་རེད་ཨ་ནི་མི་འགའ་ཤས་ད་ལྟ་གལ་སྲིད་ཅིག་གི་ལྕགས་བེད་སྤྱོད་བྱས་ན་ཨ་ནི་ཁོ་རང་ཚོ་རྦད་དགོས་ན་ཕྱུག་པོ་ཆགས་ཡ་ཨ་ནི་གལ་སྲིད་ཅིག་ཡང་ཅིག་མི་འདི་ཚོས་ཀྱི་ལྕགས་བེད་སྤྱོད་བྱས་མེད་ན་ཨ་ནི་ཁོ་རང་ཚོ་རྦད་དགོས་ན་སྐྱོ་བོ་ཆགས་ཡ་ད་དེ་འདྲས་བྱས་ན་ཨ་ནི་ཞིང་ཞིང་ལས་ཀྱི་ཨ་ནི་ཅིག་གི་སྤྱི་ཚོགས་འདི་ནང་ལ་ཡ་ཨ་ནི་དུམ་བུ་ད་མ་སོང་ན་དུམ་བུ་དབྱེ་བ་མང་པོ་ལ་ཕྱེ་རེད་བ།

འཕྲུལ་ཆས་དེ་ཞིང་ལས་ལ་བེད་སྤྱོད་བྱེད་བ་ལ་བརྟེན་རྗེས་ཕྱིས་སུ་ལ་ག་རེ་བྱུང་རེད་ཞུ་ན་ལྟོས་ང་ཚོའི་གི་ཞིང་ལས་ཀྱི་སྤྱི་ཚོགས་དེ་ནང་ལ་ཡ་ནི་དབྱེ་བ་ད་མ་སོང་ན་རོ་ཨ་དུམ་བུ་གསུམ་ལ་འགྲོ་ཡ་དེ་འདྲས་ཅིག་བྱུང་རེད་ལབ་དགོས་རེད་ད་ང་ཚོའི་གི་འཇང་པ་ནང་བཞིན་ཅིག་གི་མི་ཁ་ཤས་ས་གི་ཆ་བདག་པོ་དེ་འདྲས་ཆགས་རེད་རོ་ཨ་ད་ཁོ་རང་ཚོས་ག་རེ་བྱེད་དགོས་རེད་ཞུ་ན་ས་ཆ་མང་པོ་ཅིག་ཨ་ནི་མི་ལ་ཡ་ཡི་རྔན་པ་སྤྲད་བྱས་དེ་འདྲས་ཅིག་བྱེད་དགོས་རེད་ད་ས་བདག་གཅིག་པུ་མ་ཡིན་པ་བྱས་ཨ་ནི་རྒྱལ་པོ་མང་པོ་ཅིག་གི་ལུགས་སྲོལ་ད་ག་རང་ཁོ་ཚོའི་གི

ད་འདི་གས་འདི་ག་རེད་ཞུ་ན་ཨ་ནི་ས་ཆ་སྤྲད་དགོས་ཀྱི་རྒྱུ་མཚན་འདི་ཤེས་དགོས་རེད་ད་ཁྱེད་རང་ཚོས་ཡག་པོ་ཞིག་བལྟས་ན་ད་ནི་ས་ཆ་འདི་ཡར་མར་སྤྲད་ཡ་འདི་ཆ་ཚང་བྱས་ནི་ཐོབ་ཐང་འདི་བུ་ལ་མ་གཞི་བུ་མོ་ལ་གཅིག་ཀྱང་བྱས་ཡོད་མ་རེད་བ་ད་ཡིན་ནའང་དེ་ལ་དམིགས་བསལ་གྱི་ད་ནི་བུ་མོ་གཅིག་གཅིག་པོ་བྱས་བྱུང་བ་རེད་མོ་ཡི་མིང་ལ་ཡང་པྲ་བྷ་བ་ཏི་གུཔྟ་ཟེར་རེད་བ་ཨ་ནི་ད་དངོས་གནས་བྱས་ན་ད་ད་དྷར་མ་ཤཱས་ཏྲ་ལབ་དགོས་འདུག་བ་ད་འདི་བྷ་ར་མཱན་གྱི་ཁྲིམས་ཀྱི་དེབ་དེ་འདིའི་ནང་ལ་ག་རེ་བཀོད་ཡོད་རེད་ཞུ་ན།

ད་མུ་མཐུད་བྱུང་ན་ནི་ང་ཚོ་འཇིགས་མེད་ལས་ཚེ་ནས་མཇལ་ཆོག་པ་ཆེ།